དགོས་པའི་དོན་ཅུང་ཟད་ཀྱང་མེད་པས་དགོས་པའི་དོན་ཅུང་ཟད་ཀྱང་མེད་པའི་སྡུག་བསྔལ་གོམས་ན་བཟོད་སླ་བ། སྡུག་བསྔལ་གོམས་ན་བཟོད་སླ་བ། བཟོད་སླ་བ། མ་གོམས་ན་དཀའ་བ། ཅིས་མ་མཐོང་མངོན་སུམ་དུ་མཐོང་བས། བཟོད་པ་གོམས་པར་རིགས་སོ། ས་དང་ནི་གང་ཟིན་གང་གོ་གོ་སོང་དང་ནི། སྦྲུལ་གྱི་གནོད་པ་དང་སྦྲུལ་གྱི་གནོད་པ་དང་ཤ་སྦྲང་དང་ནི་བཀྲེས་སྐོམ་ལ་སོགས་པའི་ཚོར་བ། ནད་མེ།

ནད་མེ་དབལ་དང་གཡན་པ་ལ་སོགས་པའི་དགོས་པའི་དོན་ཅུང་ཟད་ཀྱང་མེད་པའི་སྡུག་བསྔལ་གོམས་ན་བཟོད་སླ་བ། མ་གོམས་ན་དཀའ་བ་ཅིས་མ་མཐོང་མངོན་སུམ་དུ་མཐོང་བས་བཟོད་པ་གོམས་པར་རིགས་སོ་ད་ནི་དགག་བྱས་སོ། ཨ། ཨ།

སོགས་པ་དང་བཅས་པའི་དགོས་པའི་དོན་ཅུང་ཟད་ཀྱང་མེད་པའི་སྡུག་བསྔལ་གོམས་ན་བཟོད་སླ་བ། བཟོད་སླ་བ། མ་གོམས་ན་དཀའ་བ། མ་གོམས་ན་དཀའ་བ་ཅིས་མ་མཐོང་མངོན་སུམ་དུ་མཐོང་བས་བཟོད་པ་གོམས་པར་རིགས་སོ། རིགས་ཀྱི་གོ་ལ་ནི་ཆེ་བ་དང་ཆུང་ངུ་གོམས་པའི།

ཚ་གྲང་ཆར་དང་རླུང་སོགས་དང་ནད་དང། འཆིང་སོགས་འཆིང་དང་བརྡེག་སོགས་ལ་བདག་གིས་བཟེ་རེ་མི་བྱ་སྟེ་དེ་ལྟར་བྱས་ན་གནོད་པ་འཕེལ། དེས་ན་ཚ་གྲང་དང་ཆར་དང་རླུང་སོགས་དང་ནད་དང། ཐག་པས་འཆིང་བ་དང་དབྱུག་པས་བརྡེག་པ་བརྡེག་པ་སོགས་ལ་བདག་གིས་བཟེ་རེ་སྟེ་བཟོད་སྲན་ཆུང་བར་བཟེ་རེ་སྟེ་བཟོད་སྲན་ཆུང་བར་མི་བྱ་སྟེ། གནོད་པ་ཆུང་ངུ་ལ་དེ་ལྟར་བྱས་ན་གནོད་པ་ལྷག་པར་འཕེལ་བར་འགྱུར་ཏེ། བཟོད་པ་ཇི་ལྟར་དུ་བཟོད་པ་ཇེ་ཆུང་དུ་འགྱུར་བའི་ཕྱིར་རོ། དེ་ཚོ་ལས་དེ་བཟོད་དགོས་པས་བཟོད་པ་འདི་འོག་ནས། ཚ་གྲང་དང་ཆར་དང་རླུང་ལ་སོགས་པ་དེ་ཚོ་ལ་དེ་འགྲོལ་གྱི་བརྡེག་པ་ལ་སོགས་པ་བདག་གིས་བཟེ་རེ་སྟེ་བཟོད་སྲན་ཆུང་བར་མི་བྱ་བ། བཟོད་སྲན་མཉམ་ཙམ་མ་བྱ་བ་ད་རུང་ཁོ་ལ་དེ་བྱེད་མདོག་བཀྲེས་པོ་བྱས་ན་གནོད་པ། ཆུང་ངུ་དེ་ལ་དེ་ལྟར་བྱས་ན་གནོད་པ་ལྷག་པར་འཕེལ་བར་འགྱུར་བས། བཟོད་སྲན་ཆེ་ཙམ་བྱས་དུས་སྐྱོང་འཇིག་རྟེན་ཀུན་ལ་བཟང། ཁྲིམས་འཛིན་ལས་བྱེད་བཟོད་སྲན་མི་བྱ་བ་ཇི་འདྲ་ཇི་ཡོད་མང་དུ་བཟོ་སྟེ།

སྡར་མ་གི་མི་རེད། དེ་ནི་སྡར་མའི་ཚུལ་ལས་བྱུང་བ་ཡིན། སྐྱེས་བུ་དཔའ་བོ་ལ་ལ། རང་ལ་གཞན་གྱིས་མཚོན་བསྣུན་པས། བདག་གི་ཁྲག་མཐོང་ན་དཔའ་བརྟན་ལྷག་པར་འཕེལ་བར་འགྱུར། གཞན་གྱིས་འུ་རེ་ལ་མཚོན་བསྣུན་ནས་སོ་སོའི་ཁྲག་མཐོང་ན་རང་གི་དཔའ་བརྟན་དེ་ལྷག་པར་འཕེལ་བར་འགྱུར་བ་ཡོད།

སྔར། ཁམས་པ་ཁྱུའི་སྡར་མ། སྡར་མ། སྡར་མ་ལ་ལ། གཞན་གྱི་ཁྲག་མཐོང་ན་ཡང་བོག་ཅིང་བྲེད་ནས་བོག་ཅིང་བརྒྱལ་བར་འགྱུར་བ་ཡང་ཡོད་པས། དེ་ནི་ཕྱི་རོལ་གྱི་དངོས་པོ་གཅིག་གིས་མཐུ་ཆེ་ཆུང་དུ་གྱུར་པ་དང། ལུས་ལ་སྲ་སྙི་སོགས་ཀྱི་ཁྱད་པར་མ་ཡིན་གྱི་སེམས་ཀྱི་ངང་བརྟན་པ་དང་སྡར་མའི་ཚུལ་ལས་བྱུང་བ་ཡིན་པས་སྡུག་བསྔལ་དང་ལེན་གྱི་བཟོད་པ་བསྒོམ་པ་ལ་འབད་པར་བྱའོ། ཟེར། ད་འདི་དེ་ཚོ་གཉིས་ཀྱི་ཁྱད་པར། འོག་མ་དེ་རྒྱུའི་སྡར་མ་དག་ཟིན་པས་ནི་སྙིང་ཆུང་དེ་ནི་འོ་དེ་འདྲའི་ཆོས། དཔའ་བོ་ཚོ་ལ་འོ་དེ་འདྲ་ཡོང་རྒྱུ་བས། དེ་འདྲའི་གི་བཟོད་པ་དང་སྒོམ་དགོས་པས་བཟོད་པ་མི་སྒོམ་པ་དེ་འདྲ་ཞི་ཡང་མི་ཤེས། གཉིས་པ་དོན་བསྡུ་བ་ནི་དེ་བས་བཟོད་པ། དེ་བས་གནོད་པ་ཁྱད་བསད་ཅིང། སྡུག་བསྔལ་རྣམས་ཀྱིས་མི་ཚུགས་བྱོས། མཁས་པས་སྡུག་བསྔལ་བྱུང་ཡང་ནི་སེམས་ཀྱི་རབ་དང་རྙོག་མི་བྱ། དེ་བས་ན་སེམས་བརྟན་པར་གྱིས་ལ། རང་ལ་གནོད་པ་བྱུང་བ་ཁྱད་དུ་བསད་ནས་སྡུག་བསྔལ་རྣམས་ཀྱིས་མི་ཚུགས་པར་བྱོས་ཤིག། ཐེག་པ་ཆེན་པོའི་ལམ་བསྒོམ་པ་ལ་མཁས་པས་ཚོར་བ་སྡུག་བསྔལ་བྱུང་ཡང་ནི་བཟོད་པར་བྱས་ནས།